ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་ནང་ལ་ཡར་ཕྱི་ཟླ་དྲུག་པའི་ཚེས་པ་བཞི་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དོན་རྐྱེན་བྱུང་རྗེས་ལོ་ངོ་སུམ་ཅུ་འཁོར་བའི་དུས་སྐབས་ལ་ཡར་སྟབས་བསྟུན་བྱས། ཨ་ནི་རྒྱལ་ཡོངས་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་ཉིས་སྟོང་བཅུ་དགུ་ལོའི་དམངས་གཙོའི་བྱ་དགའ་དེ་ཨ་ནི་བོད་ཀྱི་ལས་འགུལ་བསྟི་གནས་ཁང་གི་ཕྱག་ལས་གནང་མཁན་དང་ཐུགས་ཁུར་བཞེས་གནང་མཁན་ལྷ་སྒྲོན་བཀྲས་མཐོང་ལགས་ལ་ཡར་ཕུལ་གནང་བ་དང། ཁོ་རང་ངོས་ནས་བྱ་དགའ་འདི་བོད་ནང་གི་བོད་མི་ནི་གདུག་རྩུབ་འོག་ལ་ཡོད་བསྡད་པ་ཚོ་ལ་ཡར་དམིགས་གནང་གི་ཡོད་ཟེར་བྱས་ཚོར་ཤུགས་དྲག་པོའི་ཐོག་ནས་ཡར་འགྲེལ་བརྗོད་འདི་འདྲ་གནང་སོང། I feel extremely grateful
for the Tibetans inside Tibet. བོད་ནང་གི་བོད་མིས་བློས་གཏོང་ཚད་མེད་གནང་བར་ལེགས་སྐྱེས་སུ་འབུལ་རྒྱུ་ཡིན་ཞེས་གསུངས་སོང། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་ཏུ་ཕྱི་ཟླ་དྲུག་པའི་ཚེས་བཞི་ཉིན་ཁོང་དང་ལྷན་དུ་རྒྱ་ནག་གི་ཡེ་ཤུའི་ཆོས་དད་སྲུང་སྐྱོབ་ཀྱི་ལས་འགུལ་བ་རྒྱ་ནག་རོགས་སྐྱོར་ཚོགས་པའི་བོབ་ཧྥུའུ་དང་ཡུ་གུར་འཛམ་གླིང་ལྷན་ཚོགས་ཀྱི་སྒྲོལ་དགུན་དབྱི་སུའུ་ལགས་སུ་གནང་ཞིང་མཛད་སྒོ་དེའི་སར་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནེན་སི་པེ་ལོ་སི་མཆོག་གིས་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་སྤྱི་དང་ཡང་སྒོས་སུ་ཤིན་ཅང་ཡུ་གུར་མི་དམངས་ས་ཡ་གསུམ་ལྷག་བཀག་སྐྱིལ་བྱས་པ་དང་བོད་ནང་དུ་ཆོས་དང་རིག་གཞུང་སྐད་ཡིག་བཅས་པ་རྩ་བརླག་གཏོང་བའི་སྲིད་བྱུས་དེ

So my plea and request to our member of Congress is to help. ཡུ་གུར་སྐུ་ཚབ་བྱ་དགའ་བཞེས་གནང་མཁན་སྒྲོལ་དགུན་དབྱི་སུའུ་ལགས་ཀྱིས་ཨ་མི་རི་ཀའི་ཡུ་གུར་སྲིད་བྱུས་ཁྲིམས་ཡིག་ཉིས་སྟོང་བཅུ་དགུ་ཞེས་པ་དེ་གཏན་འབེབས་ཀྱིས་བཀག་ཉར་འོག་ཡོད་པའི་མི་འབོར་ས་ཡ་ཁ་ཤས་རྣམས་གློད་བཀྲོལ་དགོས་པ་གསུངས་ཡོད་པ་དང་ཆབས་ཅིག་མཛད་སྒོ་དེའི་ཐོག་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་ཆེས་མཐོའི་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Jim McGovern མཆོག་གིས་འགྲོ་བ་མི་ཡི་ཐོབ་ཐང་དང་མང་གཙོའི་རིན་ཐང་སྐོར་གསུངས་པ་དང་སྦྲགས། ཕྱི་ཚེས་བཞི་ཉིན་གྲོས་ཚོགས་ནང་དུ་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་གྱི་རྗེས་དྲན་ཆེད་གྲོས་ཆོད་ཅིག་ལ་གྲོས་ཚོགས་འཐུས་མི་བཞི་བརྒྱ་ཉི་ཤུ་རྩ་གསུམ་དང་ཀླད་ཀོར་བྱས་ཏེ་སྤྱི་མོས་ཀྱི་ཐོག་ནས་གཏན་འབེབས་བྱུང་བ་ཡང་གསལ་བསྒྲགས་གནང་ཡོད་པ་རེད། ལས་རིམ་གོ་སྒྲིག་གནང་མཁན་ཨ་མི་རི་ཀའི་རྒྱལ་ཡོངས་དམངས་གཙོ་གོང་འཕེལ་ཚོགས་པའི་ཚོགས་གཙོ Carl Gershman ལགས་ཀྱིས། བོད་ནང་མི་རིགས་རྩ་བརླག་གཏོང་བའི་སྲིད་བྱུས་འཛིན་བཞིན་པར་སྐྱོན་བརྗོད་དང་རྒྱ་ནག་གཞུང་དང་གོང་ས་མཆོག་གི་དབར་ལ་འབྲེལ་མོལ་མཚམས་ཆད་ནས་ལོ་དགུ་ཙམ་སོང་བར། རྒྱ་ནག་གི་བྱ་སྤྱོད་དེ་དག་ལ་སྐྱོན་བརྗོད་གནང་བ་དང་སྦྲགས། གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ལྷན་དུ་གྲོས་མོལ་ཞུས་པའི་བརྒྱུད་བོད་ཀྱི་དཀའ་རྙོག་གི་གནད་དོན་དེ་སེལ་ཐབས་དགོས་པའི་འབོད་སྐུལ་ཞུས་གནང་སོང། མཛད་སྒོ་དེའི་སར་དམངས་གཙོ་ཆབ་སྲིད་ཚོགས་པ་དང་སྤྱི་མཐུན་ཆབ་སྲིད་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་གྲགས་ཆེན་མང་དག་ཞིག་ཕེབས་ཞུགས་ཀྱང་གནང་ཡོད་པ་རེད། དེས་མ་ཚད་ཁོང་རྣམ་པའི་ངོས་ནས། བོད་ནང་གི་གནས་སྟངས་དང། རྒྱ་ནག་སྤྱི་ཡི་འགྲོ་བ་མི་ཡི་ཐོབ་ཐང་དང་ཆོས་དད་རང་དབང་སོགས་ཀྱི་གནས་སྟངས་ཐོག་ལ། ཐུགས་འཚབ་ཡོད་པ་སོགས་ཀྱི་གཏམ་བཤད་རྒྱ་ཆེ་སྤེལ་ཡོད་པ་རེད། པར་ལེན་ཕྱོགས་སྒྲིག་གནང་མཁན་ཡེ་ཤེས་བཀྲ་ཤིས་ལགས་དང་རྟ་མགྲིན་དབང་ཕྱུག་ལགས་ལྷན་དུ་གསར་འགོད་པ་བཀྲ་ཤིས་དབང་ཕྱུག་ཡིན།